རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ང་དགེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བརྒྱད་པའི་ཚེས་བཅུ་བདུན་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ཚེས་གཅིག། རེས་གཟའ་ཉི་མ་ཉིན་གྱི་ལས་རིམ་ཁག་ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡུན་རིང་བོར་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་དང ྋགོང་ས་མཆོག་ལ་ཐུགས་འདྲིས་ཆེན་པོ་ཡོད་པའི་ཨ་མེ་རི་ཀའི་གྲོས་ཚོགས་འཐུས་མི་ལྕམ Dianne Feinstein མཆོག་དགོངས་པ་རྫོགས་པར། ནང་མི་རྣམས་ལ་ཐུགས་གསོའི་གསུང་འཕྲིན་ཞིག་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། རང་དབང་གི་གླེང་སྟེགས་ཞེས་པའི་ལེ་ཚན་ཞིག་དང་བཅས། དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནོངས། རྒྱ་ཆེ་བའི་གསན་མཁན་རྣམ་པ་ང་དགེ་ཐོ་ཡིན་བྱས་ན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡུན་རིང་བོར་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་འདྲིས་ཆེན་པོ་ཡོད་པའི། ཨ་མི་རི་ཀའི་གྲོས་ཚོགས་འཐུས་མི། ལྕམ Dianne Feinstein ལགས་དགོངས་པ་རྫོགས་པར། ནང་མི་རྣམས་ལ་ཐུགས་གསོའི་གསུང་འཕྲིན་ཞིག་སྩལ་ཡོད་པ་རེད་ལ། འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ། ང་ཚོའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནོངས།
ཡུན་རིང་བོད་དོན་རྒྱབ་སྐྱོར་ཤུགས་ཆེན་གནང་མཁན་དང་གོང་ས་མཆོག་ལ་ཐུགས་འདྲིས་ཆེན་པོ་ཡོད་པའི་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་ལྕམ Dianne Feinstein ལགས་དགོངས་པ་རྫོགས་པར། ཁོང་གི་ནང་མི་ཚོར་གོང་ས་མཆོག་གིས་ཐུགས་གསོའི་བཀའ་ཡིག་སྩལ་ཡོད་པ། ཨ་མི་རི་ཁ་གི་གྲོས་ཚོགས་གོང་མ་གི་ནང་འཐུས་མི་དུས་ཡུན་རིང་ཤོས་ལ་གནང་མཁན་ལྕམ Dianne Feinstein ལགས་སྤྱི་ཟླ་དགུ་བ་གི་ཚེས་བབ་ཉེར་བརྒྱད་དུ་དགུང་ལོ་དགུ་བཅུ་གི་ཐོག་ཨ་མི་རི་ཁ་གི་ནང་དགོངས་པ་རྫོགས་ཡོད་པ་དང། ལྕམ Dianne Feinstein ལགས་ནི་ཡུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་དང། གོང་ས་མཆོག་གི་ཐུགས་འདྲིས་ཆེན་པོ་ཡོད་པ་གི་གྲོགས་པོ་གལ་ཆེན་ཟིག་ཡིན་པས། ཨ་མི་རི་ཁ་གཞུང་གིས་བོད་དོན་རྒྱབ་སྐྱོར་རྒྱུན་མཐུད་དུ་ཡོང་བ་དང། བོད་རྒྱ་འབྲེལ་མོལ་ཡོང་ཐབས་སུ་མཐུན་འགྱུར་གང་ལེགས་གནང་བ་སོགས་བོད་དོན་རྒྱབ་སྐྱོར་བར་ཤུགས་རྐྱེན་ཆེ་བའི་མི་སྣ་ཟིག་ཆགས་ཡོད་པར་བརྟེན།

དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱ་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein དགུང་ལོ་དགུ་བཅུ་ཕེབས་པ་ཁ་སང་དགོངས་པ་རྫོགས་པ་རེད། གོང་ས་མཆོག་དང་ཁོ་རང་ག་རེ་ཟེར་ད་ཡུན་རིང་པོ་ཞེ་པོ་ཅིག་ཐུགས་འདྲིས་ཡོད་པ་དང་ཆབས་ཅིག་ཁོང་གིས་བོད་དོན་ཐོག་ལ་ག་རེ་ཟེར་ད་རྒྱུན་འཁྱོངས་ཀྱིས་རྒྱབ་སྐྱོར་ཞེ་དྲག་ཤུགས་ཆེན་པོ་གནང་མཁན་ཞིག་རེད། དེ་འདྲ་སོང་ཙང་ཁོང་ད་དགོངས་པ་རྫོགས་པ་རྒྱལ་བ་རིན་པོ་ཆེ་ལ་སྙན་སེང་ཞུས་པའི་རྗེས་ལ་རྒྱལ་བ་རིན་པོ་ཆེ་གིས་ཁོང་གི་ནང་མི་བུ་ཕྲུག་ལ་ཐུགས་གསོའི་བཀའ་ཡིག་ཅིག་བསྩལ་བ་རེད། བཀའ་ཡིག་གི་ནང་དོན་དེ་ལྕམ Dianne Feinstein མཆོག

རྒྱལ་བ་རིན་པོ་ཆེས་དེ་ནས་བཟུང་བྱས་ཨ་ནི་ད་ངོ་མཁྱེན་པ་ཆགས་བྱས། ཨ་ནི་ཁོང་རང་ཨ་རིའི་གྲོས་ཚོགས་ཀྱི་ད་འཐུས་མི་གལ་ཆེ་ཡིན་པའི་ཆ་ནས་ཨ་ནི་གྲོས་ཚོགས་ནང་ད་ཨ་ནི་ཨ་རིའི་གཞུང་གིས་ཨ་ནི་ད་ག་དངོས་གནས་བོད་དོན་ཐོག་ལ་སྲིད་ཇུས་འཛིན་ཡས་དཔེ་སྲ་བརྟན་ཞེ་པོ་ཡག་པོ་ཆགས་ཡོད་པ་དེ་ཨ་ནི་ཁོང་རང་གི་ག་རེ་ཟེར་ད་དངོས་ཤུགས་བརྒྱུད་གསུམ་ནས་ག་རེ་ཟེར་རེད་ད་ནུས་པ་དུ་ཅི་བཏོན་ཡོད་རེད། ཕྱོགས་མཚུངས་ལྕམ་ཁོང་རྒྱ་ནག་གི་སྲིད་འཛིན་འདས་པོ་ཅང་ཙེ་མིན་དང་འབྲེལ་ལམ་ཐག་ཉེ་ཡོད་པར་བརྟེན། བོད་དོན་དཀའ་ངལ་སེལ་ཐབས་སུ་འབད་བརྩོན་གང་ཡོང་གནང་བ་སོགས་ལ་བཀའ་དྲིན་རྗེས་དྲན་དང་ཐུགས་སྨོན་གནང་བའི་བཀའ་ཡིག་ཏུ་འཁོད་པའང་འགྲེལ་བརྗོད་གནང་གི་འདུག། དེ་མཚུངས་ཨ་ནི། ཁོང། རྒྱ་ནག་གི་ཨ་ནི་སྐབས་དེའི་ག་རེ་ཟེར་དཔོན་པོ་དཔེར་ན། ཅང་ཙེ་མིན་དང་ཨ་ནི་ཁོ་རང་ཚོ་ཕན་ཚུན་ཞེ་དྲག་གི་ད། གྲོགས་པོ་ནང་བཞིན་གྱི་ཉེ་པོ་དང་དེ་འདྲ་ཡོད་ཙང། ཁོ་རང་གིས་ད་བོད་དོན་དཀའ་ངལ་སེལ་ཕྱོགས་ལ་ཐོག་ལ་ཨ་ནི་ག་རེ་ཟེར་ད་འབད་བརྩོན་གང་ཡོང་ཡོང་གནང་ཡོད་རེད། གང་ལྟར་ཨ་ནི་ཨ་རིའི་གྲོས་ཚོགས་གོང་མའི་ནང་དང། ཨ་ནི་ད་ག་ནང་བཞིན་ཨ་ནི་ཨ་རིའི་ནང་ལ་བོད་དོན་ཐོག་ལ་རྒྱབ་སྐྱོར་གནང་མཁན་ཁོ་རང་གཙོ་བོ་གལ་ཆེ་ཅིག་འདུག་ཅེས་གནང་ཡོད་རེད། དེ་སོང་ཙང་ཨ་ནི་ད་དེ་རིང་ཁོ་རང་ཨ་ནི་ག་རེ་ཟེར་རེད། དགོངས་པ་རྫོགས་པའི་དེ་ཡག་རྒྱལ་བ་རིན་པོ་ཆེས་བཀའ་ཡིག་གནང་བའི་ནང་ལ་ཨ་ནི་ཁོ་རང་གི་ད་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་པོ་གནང་ཡོད་པ་དེ་རྗེས་དྲན་དང་འབྲེལ་བའི་ཨ་ནི་དཔེ་ཐུགས་རྗེ་ཆེ་ཞུ་ཡས་དེ་དང་འབྲེལ་ཨ་ནི་ཐུགས་སྨོན་ཡོད། འདུག་བཅས། བཀའ་ཡིག་དེ་རིང་འདུག་ཅེས་གནང་ཡོད་རེད།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་ཀྱང་ལྕམ་ཁོང་དགོངས་པ་རྫོགས་པར་ཚོར་ཤུགས་ཆེན་པོ་གི་ཐོག་ནས་མྱ་ངན་གུས་འདུད་དང། ཁོང་ནི་གོང་ས་མཆོག་གི་ཡུན་རིང་མཛའ་བཤེས་ཀྱི་གྲོགས་པོ་དང་ཧ་ཅང་བློ་གྲོས་ཆེ་བ་གི་སྲིད་དོན་པ་ཟིག་ཡིན་པས་ཁོང་གི་བྱས་རྗེས་ཀྱིས་བོད་དོན་དང་བོད་མིའི་སེམས་ནང་ཤུགས་རྐྱེན་གཏིང་ཟབ་བཞག་ཡོད་པ། ནང་མི་ཚོར་ཕུལ་བ་གི་ཐུགས་གསོའི་འཚམས་འཕྲིན་གི་ནང་འཁོད་ཡོད་པ་མ་ཟད། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་བོད་མིའི་སྒྲིག་འཛུགས་ནས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་མྱ་ངན་དང་ཤུལ་ལུས་ནང་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་རིའི་གྲོས་ཚོགས་འཐུས་མི་ལྕམ་སྐུ་དམ་པ Dianne Feinstein ནི་ལོ་རབས་མང་པོའི་རིང་ལ་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་མཉེས་པའི་གྲོགས་པོ་ཡིན་པ་མ་ཟད་ཨ་ནི་བོད་མིའི་རང་དབང་འཐབ་རྩོད་ལ་དུས་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་གནང་མཁན་ཡོན་ཚད་མཐོ་བའི་གང་ཟག་ཞིག་ཁྱད་པར་ཅན་ཞིག་ཡིན་པ་ད་ཐེངས་ནས། དམ་པ། ཁོང་དགོངས་པ་རྫོགས་པའི་གནས་ཚུལ་ཐོས་པ་དེ་བོད་མིའི་སྒྲིག་འཛུགས་ནས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་བློ་ཕམ་ཆེན་པོས་བསྔོ་སྨོན་དང་ཁོང་གི་རྗེས་ཤུལ་ནང་མི་བུ་ཕྲུག་ཡོངས་ལ་ཐུགས་གསོའི་གྱི་གདུང་སེམས་མཉམ་སྐྱེད་ཞུ་གི་ཡོད་ཞེས་ཞུ་བ་ཡིན་ལགས་སོ། ཨ་མེ་རི་ཁ་གི་གྲོས་ཚོགས་གོང་མ་གི་འཐུས་མི་ལྕམ Dianne Feinstein ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ཀྱི་ལོར་སན་ཧྥི་རན་སིས་ཀོ་གྲོང་ཁྱེར་གྱི་སྤྱི་ཁྱབ་པར་བདམས་པ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་གྲོས་ཚོགས་གོང་མ་གི་འཐུས་མིར་གྱུར་པ་ནས་བཟུང། ཨ་མི་རི་ཁ་གི་སྤྱི་ཚོགས་ཀྱི་ནང་མེ་མདའི་བཀག་སྡོམ་ཡོང་ཐབས་དང་ཁོར་ཡུག་སྲུང་སྐྱོབ། རྒྱལ་ཡོངས་བདེ་འཇགས་དང་མི་སེར་གྱི་རང་དབང་ཐོབ་ཐང་སྲུང་སྐྱོབ། དོགས་ཡོད་ཉེས་ཅན་པ་ཚོར་གང་བྱུང་བཙོན་ལས་མནར་གཅོད་བྱ་རྒྱུ་བཀག་འགོག་མཚམས་འཇོག་བྱེད་ཐབས་སོགས་ཕྱག་ལས་སྣེ་མང་གི་ཁྲོད། འགོ་ཁྲིད་མཁན་གྱི་ཆབ་སྲིད་པ་བུད་མེད་བྱས་རྗེས་འབུར་ཐོན་བཞག་མཁན་ཟིག་ཆགས་ཡོད་པ་དང།

རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནང་གི་ཐོ་ཡིན། བྱས་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བྱ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ཟླ་དགུ་བའི་ཚེས་སུམ་ཅུའི་ཉིན། ཡོ་རོབ་ཁུལ་གྱི་རྒྱལ་ཁབ་ཨོ་སི་ཀྲོ་ལི་ཡ་དང་འཇར་མི་ནིའི་གྲོས་ཚོགས་འཐུས་མི་བདུན་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་དང། རྒྱ་གར་རྒྱལ་ས་ལྡི་ལིའི་ནང་མཇལ་འཕྲད་གནང་ཡོད་པ་རེད་ལ། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ་གནས་ཚུལ་འཁོད་པ་ལྟར་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ། རྒྱ་གར་རྒྱལ་ས་ལྡི་ལི་ནང། སྤྱི་ཟླ་དགུ་བའི་ཚེས་སུམ་ཅུའི་ཉིན། འཇར་མ་ནིའི་རང་དབང་ཐེབས་རྩ་ཚོགས་པའི་གོ་སྒྲིག་འོག། ཡོ་རོབ་མཉམ་འབྲེལ་གྱི་གྲོས་ཚོགས་འཐུས་མི་ཁག་གཅིག་དང་མཇལ་འཕྲད་བྱས་ཡོད་པ་རེད། ཐེབས་རྩ་ཚོགས་པ་དེ་ནི། དཔལ་འབྱོར་དང་རང་དབང། འགྲོ་བ་མིའི་ཐོབ་ཐང། གཞུང་འཛིན་སྐྱོང་ཡག་པོ་ཡོང་བ་དང། རང་དབང་གི་ཁྲོམ་ར་དར་སྤེལ་གཏོང་མཁན་ཞིག་ཡིན་པ་དང། སྤྱི་ལོ་གཅིག་དགུ་གོ་གཅིག་ལོ་ནས་བཟུང། བོད་མིའི་སྒྲིག་འཛུགས་དང་ལྷན་དུ། ཕྱག་འབྲེལ་གནང་མཁན་ཞིག་ཡིན་པ་རེད། ཁོང་རྣམས་ཀྱིས་སྲིད་སྐྱོང་མཆོག་མཇལ་འཕྲད་བྱ་དགོས་དོན་གཙོ་བོ་དེ་ནི་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་བརྒྱུད་རིམ་ལ་རྒྱུས་ལོན་གནང་རྒྱུ་དང། བཙན་བྱོལ་བོད་གཞུང་གི་འཕེལ་རིམ་སྐོར་ལ་མཁྱེན་རྟོགས་གནང་ཕྱིར་ཡིན་པ་རེད། སྲིད་སྐྱོང་མཆོག་གིས་སྐབས་དེར་བཙན་བྱོལ་བོད་མི་རྣམས་ཀྱིས་ཉིན་རེ་བཞིན་དཀའ་ཁག་ལ་གདོང་ལེན་གནང་དགོས་པ་དང་བོད་མིའི་སྒྲིག་འཛུགས་ཀྱིས་བོད་ཀྱི་གནད་དོན་སེལ་ཐབས་གནང་བཞིན་པ་སོགས་གསུངས་ཡོད་པ་དང། ཡོ་རོབ་ཀྱི་སྐུ་ཚབ་འཐུས་མི་རྣམས་ཀྱིས་བོད་མིའི་སྒྲིག་འཛུགས་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞེས་གསུངས་ཡོད་པ་རེད། བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་ཨ་མེ་རི་ཀའི་གྲོས་ཚོགས་གོང་མའི་འཐུས་མི། ལྕམ་ལྡ་ནེ་ཧྥི་ནེ་སི་ཏི་མཆོག་དགོངས་པ་རྫོགས་པར། དམ་པ་ཁོང་གི་ཤུལ་ལུས་ནང་མི་ཚོར་ཐུགས་གསོའི་འཚམས་འཕྲིན་ཞིག་བསྩལ་ཡོད་པ་རེད་ལ། བོད་མི་མང་སྤྱི་འཐུས་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་གིས་ཨ་མེ་རི་ཀའི་གྲོས་ཚོགས་གོང་མའི་འཐུས་མི། ལྕམ་ལྡ་ཨེན་ཧྥི་ནེ་སི་ཏི་མཆོག་དགོངས་པ་རྫོགས་པའི་ཡིད་སྐྱོ་བའི་གནས་ཚུལ་བྱུང་བའི་རྗེས་སུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་རྣམ་གཉིས་ནས་ཐུགས་གསོའི་འཚམས་འཕྲིན་གནང་ཡོད་པ་ལྟར། སྤྱི་འཐུས་ཚོགས་གཙོ་མཆོག་གི་མཚན་ཐོག་ནས་ཀྱང་དམ་པ་དེའི་ཤུལ་ལུས་ནང་མི་རྣམས་ལ། ཐུགས་གསོའི་གསུང་འཕྲིན་ཞིག་གནང་ཡོད་པ་རེད་ལ། ཐུགས་གསོའི་གསུང་འཕྲིན་དེའི་ནང་དུ། ལོ་སྔོན་མར་རྒྱལ་ས་ཝཱ་ཤིན་ཏོང་དུ། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི། གྲོས་ཚོགས་འཐུས་མིའི་ཚོགས་འདུའི་ཞོར་དུ། ང་རང་དང་ཚོགས་གཞོན་གཉིས་ནས། ལྕམ་སྐུ་མཆོག་ལ་མཇལ་འཕྲད་བྱེད་རྒྱུའི་གོ་སྐབས་བྱུང་ཡོད་ལ། ཁོང་ནི་ཨ་མེ་རི་ཀའི་ཁཱ་ལི་ཧྥོར་ནི་ཡ་མངའ་སྡེའི། གྲོས་ཚོགས་འཐུས་མི་དང། བུད་མེད་གྲོས་ཚོགས་འཐུས་མི་རྒྱུན་ལས་མང་ཤོས་གནང་མཁན། ཨ་རིའི་རྒྱལ་ཁབ་ཀྱི་ཆེ་མཐོང་དང། བཀུར་བའི་གྲོས་ཚོགས་འཐུས་མི་ཞིག་ཡིན་པ་འདིར་བརྗོད་མི་དགོས་པ་རེད་ལ། ང་ཚོས་ཁོང་གི་མཛད་རྗེས་ལ་བསྔགས་བརྗོད་བྱེད་གི་ཡོད། ལྷག་པར་དུ་ལྕམ་སྐུ་མཆོག་གིས་ཡུན་རིང་ནས་བོད་དོན་གྱི་བདེན་མཐའ་གསལ་ཐབས་སུ། གྲོས་ཚོགས་ནང་བོད་དོན་གླེང་སློང་དང་གྲོས་འཆར་ཁག་ལ་རྒྱུན་དུ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཞིག་ཡིན་ཞེས་གསུངས་ཏེ། ཐོག་མར་ཨ་མེ་རི་ཀའི་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་གྱི་སྲིད་ཇུས་ཞེས་པའི་ཁྲིམས་འཆར་འདོན་མཁན་གྱི་གྲས་སུ་ཡོད་པ་བཅས་ལ་བརྟེན་ཁྲིམས་གཞི་གཏན་ལ་ཕབ་པ་དེས་ད་ལྟའི་བར་ཨ་མེ་རི་ཀའི་གཞུང་ནས་བོད་ཀྱི་གནད་དོན་དང་རོགས་དངུལ་གནང་རྒྱུར་མཚོན་པའི་རྒྱབ་སྐྱོར་གནང་བཞིན་ཡོད་པ་དེ་ནི་དུས་རབས་ཉེར་གཅིག་པ་འདིའི་ནང་ལོ་རྒྱུས་ཀྱི་དོན་སྙིང་ལྡན་པ་ཞིག་དང་བོད་ཀྱི་ལོ་རྒྱུས་ནང་ལའང་ཁོང་གི་བཀའ་དྲིན་བརྗེད་མི་སྲིད་པ་ཞིག་ཏུ་གྱུར་ཡོད་ཅེས་བཀོད་ཡོད་པ་དང་མཉམ་དུ་ཐེངས་འདིར་དམ་པ་ཁོང་དགོངས་པ་རྫོགས་པར་བོད་ཕྱི་ནང་གཉིས་སུ་གནས་པའི། བོད་མི་མང་ཡོངས་ཀྱི་ཚབ་བྱས་ཏེ། ཐུགས་གསོའི་སྨོན་ལམ་ཡོད་ཅེས་བཀོད་ཡོད་པ་རེད་ལ། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནང་གི་ཐུ་ཡིན། ཞུས་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། རྒྱ་གར་བྱང་ཕྱོགས་རྡེ་ར་རྡུན་ནང་རྟེན་ཡུལ་བྱས་པའི་བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་གྱི་དགེ་འདུན་པ། ཞལ་གྲངས་བརྒྱད་ཀྱིས་བདུན་ཕྲག་གཅིག་ལྷག་ཙམ་གྱི་རིང་ལ། འདི་གའི་ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིན་ཏོང་མངའ་ཁུལ་གྱི་བོད་མིའི་སྤྱི་མཐུན་ཚོགས་པའི་སྤྱི་ཁང་གི་ཚོགས་ཁང་ནང། སྒྲོལ་ལྗང་དཀྱིལ་འཁོར་བཞེངས་སྒྲུབ་གནང་ནས་སྤྱི་ཟླ་དགུ་པའི་ཚེས་སུམ་ཅུའི་ཉིན་ལེགས་པར་གྲུབ་ཟིན་པ་དང་བསྟུན་ནས། སྒྲོལ་ཆོག་སོགས་ཀྱི་ཞབས་རིམ་ཁག་ཅིག་གནང་རྒྱུ་འདུག་པས་དེའི་སྐོར་བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་གྱི་འབྲེལ་མཐུད་པ། བློ་བཟང་འཇམ་དབྱངས་ལགས་ཀྱིས་གསུངས་དོན། ལོ་འདིའི་སྐོར་སྐྱོད་དེ་ནི་ཨ་རིའི་མངའ་སྡེ Indiana Bloomington གྲོང་ཁྱེར་ནང་དུ་རྟེན་ཡུལ་བྱས་པའི་བོད་དང་སོག་པོའི་ལྟེ་གནས་ཁང་ནས་དབུ་འཛུགས་གནང་བ་ཞིག་ཡིན་པའི་སྐོར་བློ་བཟང་འཇམ་དབྱངས་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། ཡང་བླ་བྲང་བཀྲ་ཤིས་འཁྱིལ་དགོན་པའི་ཡན་ལག་ཅིག་ཨ་མེ་རི་ཀའི་གྲོང་ཁྱེར་ཉིའུ་ཡོག་གི་ནང་གསར་འཛུགས་གནང་རྒྱུ་ལས་འཆར་ཡོད་པའི་སྐོར་ལའང་གསུངས་ཡོད་པ་རེད། བོད་ཀྱི་དགེ་འདུན་པ་རྣམས་ནས་ནུབ་ཕྱོགས་ཡུལ་གྲུ་ཁག་ལ་སྐོར་སྐྱོད་དུ་ཕེབས་སྐབས། བོད་ཀྱི་ཆོས་སྲིད་གཉིས་ཀའི་དྲིལ་བསྒྲགས་རྒྱ་ཆེ་གནང་ཐུབ་པས་དགེ་མཚན་དང་ཕན་ཡོན་ཆེན་པོ་ཞིག་ཡོད་པའི་སྐོར། སྐོར་སྐྱོད་ལ་ཕེབས་པའི་དགེ་འདུན་པ་རྣམས་ལ་ཕྱི་ནང་མི་རིགས་ཀྱིས་དད་གུས་ཆེན་པོའི་སྒོ་ནས་རྒྱབ་སྐྱོར་གང་ཡོང་བྱེད་ཀྱི་ཡོད་པ་ལྟར། ཐེངས་འདིར་བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་གྱི་དགེ་འདུན་པ་རྣམས་ལ་ཡང་སྙིང་ཁོང་རུས་པའི་གཏིང་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་སྐོར་སྐུ་ཕྱོགས་བློ་བཟང་འཇམ་དབྱངས་ལགས་ཀྱིས་གསུངས་ཡོད་པ་རེད་ལ། བདག་གིས་ཨ་མེ་རི་ཀའི་རྒྱལ་སའི་མངའ་ཁུལ་གྱི་མཛད་རིམ་ཁག་ལེགས་པར་གྲུབ་ཟིན་པའི་རྗེས་སུ། བྷི་རྗི་ནི་ཡ་གཙུག་ལག་སློབ་གཉེར་ཁང་སོགས་ས་གནས་ཁག་ལ་རིམ་བཞིན་འཁོར་སྐྱོད་བྱ་འཆར་ཡོད་པ་རེད། མ་རྡ་བྷེ་སི་སྲིད་འཛིན་ལ་ད་ལྟའི་སྲིད་འཛིན་ལས་ཐོག་པའམ། རྒྱ་གར་ལ་ཕྱོགས་མཁན་དང། གཞན་རྒྱ་ནག་ལ་དགའ་བོ་ཡོད་པའི་མི་སྣའི་བར་འདེམས་བསྐོ་བྱེད་བཞིན་ཡོད་པ་རེད། རོལ་ཁྲིར་གསར་འགྱུར་ལས་ཁུངས་ཀྱིས་སྤྱི་ཚེས་སུམ་ཅུའི་ཉིན་གནས་ཚུལ་སྤེལ་དོན། རེས་གཟའ་སྤེན་པའམ་སྤྱི་ཚེས་སུམ་ཅུའི་ཉིན། འདེམས་ཤོག་འཕེན་ཡུལ་བརྒྱ་ཕྲག་མང་པོར་མི་དམངས་གྲལ་བསྒྲིགས་ནས། མ་རྡ་བྷེ་སིའི་སྲིད་འཛིན་ལ་ད་ལྟའི་སྲིད་འཛིན་ལས་ཐོག་པའམ། རྒྱ་གར་ལ་ཕྱོགས་མཁན་མོ་ཧ་མོ་དི་སོ་ལི་དང། གཞན་རྒྱ་ནག་ལ་དགའ་བོ་ཡོད་པའི་མོའུ་ཛུ་མི་སྣ་གཉིས་ཀྱི་བར་འདེམས་བསྐོ་བྱེད་བཞིན་ཡོད་པ་རེད། གནས་ཚུལ་ནང་དུ་འཁོད་དོན་མི་དམངས་ཀྱི་རེ་འདོད་ལ་ཚོད་ལྟ་བྱས་པར་གཞིགས་ན། ད་ལྟའི་སྲིད་འཛིན་ལས་ཐོག་པ་མོ་ཧ་མོ་དི་སོ་ལི་ལ་རྒྱབ་སྐྱོར་རྒྱག་མཁན་བརྒྱ་ཆའི་སུམ་ཅུ་དང། གཞན་མོའུ་ཛུ་ལ་དགའ་མཁན་བརྒྱ་ཆའི་ཉི་ཤུ་རྩ་བཞི་ཡོད་ལ། ད་དུང་བརྒྱ་ཆའི་སུམ་ཅུ་སོ་དྲུག་གིས་སེམས་ཐག་བཅད་མེད་པའི་སྐོར་བཤད་ཡོད་པ་རེད། འབྲེལ་ཡོད་འདེམས་བསྐོའི་འགན་འཛིན་ལགས་ཀྱིས་གསུངས་དོན། ལས་དོན་ཚང་མ་འཆར་གཞི་ལྟར་འགྲོ་བཞིན་ཡོད་ལ། མིག་སྔར་གནད་དོན་གང་ཡང་བྱུང་མེད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། རྒྱལ་ཁབ་དེར་ཁྱོན་བསྡོམས་པའི་འདེམས་ཤོག་འཕེན་ཡུལ་ལྔ་བརྒྱ་དང་བརྒྱད་ཅུ་གྱ་དྲུག་ཡོད་འདུག་ལ། གླིང་ཕྲན་རྒྱལ་ཁབ་དེ་ནི་ཡུལ་སྐོར་བ་མང་བའི་མཚོ་མཐར་གླིང་ག་གཏོང་བ་དང། སྤྲོ་གསེང་བྱ་ཡུལ་གྲགས་ཅན་ཞིག་ཡིན་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་རང་དབང་གི་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ། དུས་རབས་ཉི་ཤུའི་ལོ་རབས་བརྒྱད་ཅུ་དང་དགུ་བཅུའི་ནང་རྒྱ་ནག་གཞུང་གིས་བཙུགས་པའི་བོད་ནང་གི་བཅའ་སྡོད་སློབ་གྲྭ་ཁག་དང། ད་ལྟའི་བོད་ནང་གི་བཅའ་སྡོད་སློབ་གྲྭ་ཁག་གི་གནས་སྟངས་བར་ཁྱད་པར་ཅི་ཞིག་ཡོད་པ་སོགས་ཀྱི་ཐད། སྤྱི་ཚོགས་རིག་པའི་སློབ་དཔོན་ཆེན་མོ་རྒྱལ་ལོ་ལགས་དང་མཉམ་དུ་ལྕགས་མོ་མཚོས་དབྱེ་ཞིབ་བྱས་པ་ཞིག་ལ་གསན་རོགས་གནང།

བོད་ནང་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་གིས་བོད་ཀྱི་ཞིང་འབྲོག་མང་ཚོགས་ཀྱི་བྱིས་པ་སློབ་གྲྭར་འགྲོ་བར་དཀའ་ངལ་སེལ་ཡོད་ཚུལ་བརྗོད་བཞིན་པ་ལྟར་ད་ལོའི་ཕྱི་ཟླ་བརྒྱད་པའི་ནང་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་སྟངས་འཛིན་འོག་གི་པེ་ཅིན་དུ་ཡོད་པའི་བོད་རིག་གནས་ཞིབ་འཇུག་ལྟེ་གནས་ཁང་ཟེར་བའི་སྤྱི་ཚོགས་དཔལ་འབྱོར་སྡེ་ཚན་གྱི་འགན་འཛིན་བཀྲ་ལོ་ནས་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་དུ་བོད་ནང་གི་བཅའ་སྡོད་སློབ་གྲྭར་འབྲས་བུ་ཐོབ་ཡོད་པ་བརྗོད་འདུག།

ཁོ་ཚོར་རྒྱ་བསྒྱུར་སློབ་གསོ་སྤྲད་ནས་མ་འོངས་པར་ལོ་གཞོན་བོད་ཕྲུག་དེ་ཚོ་རྒྱ་ནག་དམར་ཤོག་གཞུང་ལ་རྒྱབ་སྐྱོར་དང་བློ་བཀུར་བྱེད་མཁན་དུ་སྐྱེད་སྲིང་བྱས་ནས་བོད་མི་ཚོར་སྟངས་འཛིན་དང་དབང་བསྒྱུར་བྱེད་པ་ལས་སླ་བོར་གཏོང་བའི་ཆེད་དུ་ཡིན་པ་གསལ་འདོན་གནང་ཡོད་པ་རེད་དེ་ཡང་སློབ་དཔོན་ཆེན་མོ་རྒྱལ་ལོ་ལགས་ནས་གསུངས་རྒྱུར། བཅའ་སྡོད་སློབ་གྲྭ་འཛུགས་རྒྱུ་དེ། བོད་པ་གི་གྲོང་གསེབ་དང་སློབ་གྲྭ་ཡོད་རྒྱུ་གི་ཕ་རོལ་ཏུ་རྒྱང་ཐག་ཆད་ནས་རྒྱང་ཐག་རིང་སོང་ནས་ནི་བཅའ་སྡོད་སློབ་གྲྭ་བཅའ་སྡོད་མ་བྱེད་རང་བྱེད་དེ་ལ་བསྐུར། དེ་འདྲ་མ་རེད། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ་ལོའི་དུ་བ་དུ་གྲངས་ནས་བཟུང་སྟེ་ད་ལྟ་བར་ལོ་མང་པོའི་རིང་སློབ་གྲྭ་འོ་ཆུ་གྲོང་གསེབ་ཀྱི་ནང་རེ་རེ་གི་ནང་ཕལ་ཆེར་བརྒྱ་ཡོད་རེད་ཉིས་སྟོང་དགུ་གི་ལོ་ཚ་ཚང་དགུ་བརྒྱ་སོང་ཨ།

ཨོ་ཡ་བོད་ཡིག་བོད་སྐད་ཀྱི་སྒང་ནས་བོད་ཀྱི་མ་འོངས་པའི་སྤྱི་ཚོགས་ཡར་རྒྱས་གཏོང་ཐུབ་མཁན་གྱི་མི་སྣ་གསོ་སྐྱོང་བྱེད་ཐུབ་མཁན་གྱི་དེ་འདྲ་གྱི་སློབ་གསོ་གྱི་མ་ལག་དེ་དགོས་ཡོད་ལབ་གི་ཡོད། ཨོ་ཡ། རྒྱ་སྒྱུར་བྱེད་རྒྱུ་གི་སློབ་གྲྭ་དེའི་ལག་ཆ་ཞིག་ཏུ་བྱས་ནས་རྒྱ་སྒྱུར་གྱི་མི་རབས་གསར་བར་རྒྱ་སྒྱུར་གྱི་སློབ་གྲྭ་གྱི་མ་ལག་དང་སྒྲིག་འཛུགས་དེའི་སྒོ་རྒྱག་གི་དགོས་ཡོད་ལབ་གི་ཡོད། ཨོ་འདིའི་སྒང་དུ་ནི་མི་ཚང་མ་གི་ཁ་གསལ་བོ་ཞིག་སྟོན་དགོས་བ་གསལ་བོ་ཞིག་གོ་དགོས་ཡ་གལ་ཆེན་པོ་རེད་བསམ་སོང། སྤྱིར་བཏང་བོད་ས་ཡོངས་ཀྱི་ནང་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུ་དང་དགུ་བཅུ་ནས་བཟུང་བཅའ་སྡོད་སློབ་གྲྭ་བཙུགས་ཡོད་ན་ཡང་ད་ལྟའི་གནས་སྟངས་དང་མི་འདྲ་བའི་ཁྱད་པར་གྱི་སྐོར་ནས་བཤད་ན། སྐབས་དེ་དུས་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་བ་གཙོས་བྱས་པའི་བོད་ཀྱི་ས་ཁུལ་སོ་སོའི་བླ་ཆེན་རྣམས་དང་བོད་ལ་ཤ་ཞེན་ཆེ་བའི་ས་གནས་ཀྱི་བོད་མི་དཔོན་རིགས་རྣམས་ཀྱི་བཀའ་དྲིན་ལ་བརྟེན་ནས་བཅའ་སྡོད་སློབ་གྲྭ་ཁག་ནང་ཁྲིད་གཞི་གང་འཚམས་བོད་ཡིག་ནང་སློབ་ཁྲིད་གནང་ཐུབ་ཡོད་པ་དང། དེ་བཞིན་བོད་ཁུལ་དུ་སྐད་གཉིས་སློབ་གསོ་སྟེ་བོད་ཡིག་གཙོ་བོ་ཡིན་པའི་སློབ་གསོའི་སྲིད་ཇུས་ལག་བསྟར་བྱས་པའི་རྐྱེན་གྱིས་ད་ལྟའི་བོད་ཆོལ་ཁ་གསུམ་གྱི་སྤྱི་ཚོགས་ལས་རིགས་འདྲ་མིན་ཐོག་བོད་ཡིག་གི་རྐང་རྩ་ཞིག་འཛིན་ཐུབ་ཡོད་པ་དེ་ཡང་གོང་བཤད་བཞིན་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་བ་སོགས་ཀྱི་སྐུ་དྲིན་ལ་རག་ལས་པ་སོགས་གསུངས་ཡོད། ད་དེའི་ལོ་རབས་བརྒྱད་ཅུ་དགུ་བཅུ་བ་ར་ད་ལྟ་གི་བཅའ་སྡོད་སློབ་གྲྭ་གཉིས་གི་ཁྱད་པར་དེ་ཁྱད་པར་ཆེན་པོ་ཡོད་རེད། ཆ་བཞག་ན་ལོ་རབས་བརྒྱད་ཅུ་བ་གི་ནང་བཙུགས་རྒྱུ་གི་བཅའ་སྡོད་སློབ་གྲྭ་དེ་ནང་གི་སློབ་དེབ་གི་ནང་དོན་གི་ནང་ན་ང་ཚོ་བོད་གི་རིག་གཞུང་གང་ལ་གང་འཚམས་སུ་འཇོག་ཐུབ་ཡོད་རེད། བརྒྱ་ཆ་གི་བཅོ་ལྔ་ནས་ཉི་ཤུ་ཐམ་པ་རྩ་ལྔ་སུམ་ཅུ་དེ་ཕ་རོལ་དུ་འཇོག་ཐུབ་ཡོད་རེད། དེ་གཅིག་བྱས་དེ་ནས། གི་ག་ཡང་སྐད་གཉིས་སློབ་གསོ་གི་དེའི་འགྲོ་སྟངས་གི་སྒང་ནས་འགྲོ་སྟངས་རིགས་གཉིས་ཡོད་རེད། ཕ་སྐད་གཙོ་བོ་བྱེད་རྒྱུ་གི་སྐད་གཉིས་སློབ་གསོ་དང་རྒྱ་སྐད་གཙོ་བོ་བྱེད་རྒྱུ་གི་སྐད་གཉིས་སློབ་གསོ་རིགས་གཉིས་ཡོད་རེད། དེ་ལ་བརྟེན་ཏེ་ད་ང་ཚོ་མི་རབས་རྒན་པ་དེ་པཎ་ཆེན་རིན་པོ་སྐུ་འཕྲེང་བཅུ་བ་དང་པཎ་ཆེན་རིན་པོ་ཆེ་དང་མི་རབས་རྒན་པ་མང་བོས་སྐུ་ལས་མང་བོ་བསྐྱོན། སློབ་གསོ་ལ་རྒྱབ་སྐྱོར་མང་བོ་བྱས། དེ་བྱས་ནས་གང་ལ་གང་འཚམ་གྱི་ནུས་པ་དེ་ཐོན་ཡོད་རེད། ད་ལྟ་སྤྱི་ཚོགས་ནང་ན་བོད་ཡིག་གི་རྐང་རྩ་བཟུང་རྒྱུ་གི་མི་རབས་དེ་རེད་དེའི་ལོ་རབས་བརྒྱད་ཅུ་དགུ་བཅུ་བ་ནས་སློབ་གྲྭ་ནང་ནས་སྐྱོང་རྒྱུ་གི་མི་རབས་དེ་རེད། ཡིན་ན་ཡང་དེ་གི་དེ་འདྲ་ཞིག་བྱུང་དགོས་ཡའི་རྒྱུ་རྐྱེན་དེ་གཙོ་བོ་ང་ཚོ་མི་རབས་རྒན་པ་ད། པཎ་ཆེན་རིན་པོ་ཆེ་སྐུ་གོང་མ། ཨ་ལགས་གུང་ཐང་ཚང་སྐུ་གོང་མ། ད་ནི་ད་དེའི་དེང་དུས་ཀྱི་ཐུ་མི་རྣམ་གསུམ་ཨ་ལགས་ཚེ་ཏན་ཞབས་དྲུང་དང་ཨ་ཁུ་དམུ་དགེ་བསམ་གཏན་དང་དུང་དཀར་བློ་བཟང་འཕྲིན་ལས་ལྷག་པར་དུ་དེའི་རྡོ་རྗེ་རྒྱལ་པོ་དེ་ནས་གཞི་རིམ་ནས་འོས་བསྡུ་བ་བླ་མ་དང་དེའི་ས་གནས་ཀྱི་བླ་མ་མཁས་པ། མང་པོ་བཅའ་སྡོད་སློབ་གྲྭ་ལོ་རབས་བརྒྱད་ཅུ་པ་དང་དགུ་བཅུ་པ་སྐོར་བ་བཅའ་སྡོད་སློབ་གྲྭ་གི་ཁུལ་རྒྱབ་དེ་རེད་འབྲས་བུ་གང་ལ་གང་འཚམ་ཡག་པོ་ཐོན་ཡོད་རེད། དེ་ཡིན་ཙང་ཨ་ར་ང་ཚོ་བོད་དེ་བསླབ་གཞི་དེ་ང་ཚོ་བོད་ཐག་གཅོད་དབང་ཆ་བོད་རང་གི་ལག་སོན་ཐུབ་ཡོད་མ་རེད་རྒྱུ་མཚན་ག་རེ་ཟེར་ན་ཟི་ལིང་ན་བོད་ལྗོངས་དང་ཞིང་ཆེན་བཞི་གི་སློབ་གྲྭ་སློབ་ཁྲིད་བྱེད་ཀྱི་བསླབ་གཞི། རྩོམ་སྒྲིག་ཚོགས་ཆུང་དེ་བཙུགས། དེའི་ནང་ནས་མང་ཆེ་ཤས་ཁོས་ཁོས་དེའི་རྒྱ་ཡིག་གི་སློབ་དེབ་དེ་བོད་ཡིག་ལ་བསྒྱུར། དེ་ནས་བོད་ཀྱི་དེའི་སུམ་རྟགས་ར་སྙན་ངག་གི་ནང་ནས་ཤེས་བྱ་ཉུང་ཤས་ཡོད་ཚུལ་སློབ་དེབ་ཀྱི་ནང་སྤྱི་བྱ་རྒྱུ་དེ་འདྲ་གི་གནས་སྟངས་དེ་རེད། དེའི་ཁྱད་པར་དེ། དེ་བཞིན་ཕྱི་ལོ་ཉིས་སྟོང་བརྒྱད་ལོའི་རྗེས་ནས་བཟུང་རྒྱ་ནག་གིས་སྐད་གཉིས་སློབ་གསོའི་སྲིད་ཇུས་དེ་མེད་པར་བཏང་བ་མ་ཟད་སློབ་ལོ་མ་རན་པའི་སློབ་ཕྲུག་ཚོ་སྐྱེལ་སའི་བྱིས་སྐྱོང་ཁང་ནས་བཟུང་རྒྱ་ཡིག་རྒྱ་སྐད་གཙོ་བོ་བྱེད་པའི་སློབ་གསོའི་མ་ལག་ལ་འགྱུར་བ་བཏང་དང་གཏོང་མུས་དང་ལྷ་ས་ནས་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་སྐད་གཉིས་སློབ་གསོར་འགྱུར་བ་བཏང་ཟིན་པ་གསུངས་བྱུང། ད་ད་ལྟ་ཁྱད་པར་དེ་ག་བ་ཡོང་གི་ཡོད་ན། ཉིས་སྟོང་བཅུ་གསུམ་ལོ་ཚེ་འདིའི་ལྷ་ས་ནས་ཡོང་རྒྱུ་གི་སྐད་གཉིས་སློབ་གསོའི་རིགས་དང་པོ་དེ་རིགས་གཉིས་པ་བསྒྱུར་རིགས་གཉིས་པ་དེ་རྒྱ་སྐད་རྒྱ་ཡིག་རྐྱང་རྐྱང་གི་བསྒྱུར་ཚར་ཡོད་རེད། དེ་གཅིག་བྱས་གཉིས་ནི་ད་ཁོ་ད་མཚོ་སྔོན་དང་ཁམས་ཕྱོགས་སུ་མདོ་སྟོད་མདོ་སྨད་ཕྱོགས་སུ་གཉིས་ཆ་ད་ལོ་ནི་ལོ་རྗེས་མ་ནས་བཟུང་སྟེ་སློབ་གྲྭ་ནང་ནས་བོད་ཡིག་བསླབ་གི་མིན་ཟེར་རྒྱུ་དེ་གསལ་བོ་གསལ་བསྒྲགས་བྱས་ནས་དེ་ལག་བསྟར་བྱས་ཡོང་གི་འདུག། དེ་ཡིན་ཙང་རྒྱ་མིའི་གི་ཁོ་རང་ཚོ་གི་རྒྱ་མིའི་རྒྱ་གཞུང་གི་གཙོས་བོད་ཀྱི་སློབ་གྲྭ་གི་མ་ལག་དེ་ཆ་ཚང་བོད་ཀྱི་རིག་གནས་རྒྱུན་འཛིན་བྱ་བྱེད་ཀྱི་སྒྲིག་འཛུགས་ཤིག་མ་ཡིན་པ་སྒྲིག་འཛུགས་ཀྱི་མ་ལག་དང་གང་ཡང་མ་ཡིན་པ་དེ་གསལ་བོ་བསྟན་ཡོང་གི་འདུག། ཨོ་ཡ། ད་དབུས་གཙང་ནས་དེ་ལག་ལེན་བྱས་ཚར། ཨོ་ཡ། དེ་སྲིད་ཇུས་དེ་སློབ་གྲྭ་གི་ནང་ལོག་ནས་བོད་ཡིག་བོད་སྐད་ཁྲིད་ཀྱི་མེད་པ་གི། དེ་སྲིད་ཇུས་བསྒྲགས་ཡ་དེ་ཉིས་སྟོང་བཅོ་བརྒྱད་ཡར་མར་དེ་བ་རེ་བསྒྲགས་ཚར་རེད། དེ་ངས་ཧ་གོ་གི་ཡོད། དེ་ཡིན་ཙང་དེ་གནད་འགག་བྱས། དང་པོ་ཡིན་ན་ལོ་རབས་བརྒྱད་ཅུ་པ་དང་དགུ་བཅུ་པ་གི་བཅའ་སྡོད་སློབ་གྲྭ་གི་ནང་ནས་ང་ཚོ་བོད་ཀྱི་སྐད་དང་རིག་གཞུང་གང་ལ་གང་འཚམ་དུ། དེ། ཕ་སྐད་གཙོ་བོ་བྱས་པའི་སྐད་གཉིས་སློབ་གསོ་དེའི་སྒང་དེ་ནས་བྱེད་ཐུབ་ཡོད་རེད་ཟེར་རྒྱུ་དེ་རེད་ད་ལྟ་དེ་ཡོད་མ་རེད། ཡང་དེ་བཞིན་སློབ་དཔོན་ཆེན་མོ་རྒྱལ་ལོ་ལགས་ནས་བོད་ཀྱི་མ་འོངས་པའི་སོན་རྩའི་གནས་བབ་ཐད་ཧ་ཅང་བློ་འཚབ་གནང་གི་འདུག། ད་ང་ཚོས་འདི་སློབ་གསོ་གི་འདི་སྤྱིར་བཏང་གི་འདི་བྱེད་རྒྱུའི་བྱེད་སྟངས་ཤིག་བསྡད་ཡོང་བསམ་པ་ང་ཚོ་མ་འོངས་པ། མི་རབས་གསར་བ་གཞོན་རབས་གསར་བ་བསྟེན་དགོས་ཀྱི་ཡོད་རེད་མི་རབས་གསར་བ་བསྟེན་དགོས་ཡོད་རེད། མི་རབས་གསར་བ་གསོ་སྐྱོང་བྱེད་ས་གི་དེའི་སློབ་གསོ་གི་སྒྲིག་འཛུགས་དང་མ་ལག་རྒྱུད་དང་བཅས་པ་ཆ་ཚང་རྒྱ་ལག་ན་ཡོད་རེད། དེ་ཡིན་ཙང་ང་ཚོའི་མ་འོངས་པ་དེ་ལ། གི་ཉེན་ཁ་དེ་སློབ་གསོ་དང་འབྲེལ་བ་ཡོད་རྒྱུ་ཤིན་ཏུ་གསལ་བོ་རེད། དེ་ཡིན་ཙང་སློབ་གསོ་སྤེལ་སྟངས་དང་སློབ་གསོ་སློབ་གྲྭ་གི་སྒྲིག་འཛུགས་དེ་གི་མ་ལག་ཅ་ལག་ཆ་ཚང་བོད་རང་གི་ལག་མ་ཟིན་བར་དུ་བོད་ཀྱི་མ་འོངས་པ་གི་མི་རབས་གསར་བ་བོད་རང་གི་འདོད་ཐོག་འཇོག་ཡག་གི་དེའི་གནས་སྟངས་དེ་ཆགས་ཡག་ལ་ཁག་པོ་ཡོང་ས་རེད་བསམ་ངས་མཐའ་སྡོམ་འདྲ་བོ་བརྒྱབ་ན་དེ་འདྲ་ཞིག་རེད། འདས་པའི་ལོ་ཤས་ནས་བཟུང་རྒྱལ་སྤྱིའི་སྟེང་གི་སྲིད་གཞུང་དང་འགྲོ་བ་མིའི་ཐོབ་ཐང་ཚོགས་སྡེ་ཁག་ནས་བོད་ནང་གི་བཅའ་སྡོད་སློབ་གྲྭའི་གནས་སྟངས་ཐད་དོ་སྣང་དང་གླེང་སློང་ཤུགས་ཆེན་གནང་བཞིན་ཡོད་པ་ལྟར། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པ་ནས་བོད་ནང་བོད་ཕྲུག་ས་ཡ་གཅིག་ཙམ་ཕ་མ་དང་ཁ་བྲལ་དུ་བཏང་ནས་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་ཏུ་སློབ་གཉེར་བྱེད་བཞིན་པར་ཡིད་ཆེས་བྱེད་བཞིན་པ་དང། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་བཅའ་སྡོད་སློབ་གྲྭའི་སྐོར་ལ་ཨ་མི་རི་ཀ་དང་ཁེ་ན་ཏྲ་གཙོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་ཁག་ཅིག་གི་གྲོས་ཚོགས་སུ་ཉན་ཞིབ་ཀྱི་ལས་རིམ་མི་ཉུང་བ་ཞིག་འཚོགས་ཡོད་པ་མ་ཟད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས་གནད་དོན་དེ་དང་འབྲེལ་ནས་རྒྱ་ནག་གི་འབྲེལ་ཡོད་མི་སྣར་འདྲི་རྩད་ནན་མོ་བྱས་པའི་གནས་སྟངས་ཀྱང་བྱུང་ཡོད་པ་རེད། དེ་མིན་ད་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གཉིས་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དྲ་གནས་ཐོག་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལིན་ཁེན་མཆོག་གིས་གསལ་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ལྷག་རང་ཉིད་ཀྱི་ཕ་མ་དང་ཁ་བྲལ་དུ་བཏང་སྟེ་རྒྱ་ནག་གིས་ཆེད་འཛུགས་བྱས་པའི་བཅའ་སྡོད་སློབ་གྲྭ་ཁག་ནས་རྒྱ་བསྒྱུར་གྱི་སློབ་གསོ་སྤེལ་བཞིན་པ་མ་ཟད། བོད་ཀྱི་སྐད་ཡིག་གཙོ་བྱས་པའི་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་བཞིན་པའི་རྒྱ་ནག་གི་དཔོན་རིགས་རྣམས་ཨ་མི་རི་ཀར་བསྐྱོད་ཆོག་པའི་མཐོང་མཆན་དམ་བསྒྲགས་ཀྱིས་བཀག་སྡོམ་གནང་རྒྱུ་ཡིན་པ་བརྗོད་འདུག།

དེ་མིན་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཀྱང་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་བཅའ་སྡོད་སློབ་གྲྭ་ཁག་གི་གནས་སྟངས་དང་སློབ་ཕྲུག་རྣམས་ནང་མི་དང་ཁ་བྲལ་གཏོང་བཞིན་པའི་སྲིད་ཇུས་དེ་ནི་སྣང་མེད་དུ་འཇོག་ཐབས་མེད་པ་མ་ཟད་སྲིད་ཇུས་དེའི་དམིགས་ཡུལ་གཙོ་བོ་ནི་བོད་ཀྱི་ཐུན་མོང་མ་ཡིན་པའི་མི་རིགས་ཀྱི་ངོ་བོ་དང་གོམས་སྲོལ་བཅས་པ་རྩ་མེད་བཟོ་རྒྱུའི་ཆེད་ཡིན་པ་ནན་གསུངས་གནང་འདུག།

མལ་དི་ཝེ་སི་སྲིད་འཛིན་ལ་ད་ལྟའི་སྲིད་འཛིན་ལས་ཐོག་པའམ། རྒྱ་གར་ལ་ཕྱོགས་མཁན་དང། གཞན་རྒྱ་ནག་ལ་དགའ་བོ་ཡོད་པའི་མི་སྣའི་བར་འདེམས་བསྐོ་བྱེད་བཞིན་ཡོད་པ་རེད་ལ། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་སྐལ་ཐོ་དང། རྩོམ་སྒྲིག་འགན་འཁུར་བ་དོན་འགྲུབ་རྣམ་རྒྱལ་ལགས་ཡིན། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསན་པར་ཐུགས་རྗེ་ཆེ་ད་བདེ་མོ་བྱོས།